ལས་བྱེད་ལ་ཡོང་དང་མ་ཡོང་ཁོ་ན་གི་རྒྱལ་ཕམ་གི་ཐག་བཅད་རྒྱུའི་བསམ་ཚུལ་ནི་དངོས་གནས་དྲང་ནས་ནོར་དོགས་ནི་ར་དེའི་དོན་ན་ཁྱེད་རྣམས་པ་ཅི་ཡང་གཏམ་མང་དང་ཕ་མ་གི་འདང་རྒྱག་པོ་ལ། ཞ་ཡི་སློབ་གྲྭ་གཟིམ་འོག་ཏུ་ཞ་ཡི་དེ་རྗེས་མ་ཁུར་ཀི་ཁུར་ཀི་མགོ་ཐོན་ནས་རང་ཚུགས་ཆགས་ནས། དོན་དག་ཆི་ཟིག་ཡིན་ན་ཁོ་རང་གི་འདང་རྒྱག་བྱས་ནས་ཁོ་རང་གི་དཔྱད་པ་གཏོང་བྱས་ནས་འདི་འདྲའི་མི་མཚན་ཉིད་ཚང་བ་ཟིག་ལོག་རྒྱུའི་རེ་བ་ཡིན། དེ་ལོག་ཚར་ཕྱིན་ནས་རྗེས་མ་ཁོ་རང་གི་བྱ་བ་ཆི་ཟིག་ལས་ན་དེ་ཕ་མས་ཐག་གཅོད་ཐུབ་པ་ཟིག་མ་རེད་ཁོ་རང་གི་འཇོན་ཐང་དང་ཁོ་རང་གི་ནུས་པ་རག་ལས་དེ་ཡོད་ཀྱི་ཟིག་རེད། དང་བོ་འཇིག་རྟེན་འདི་ནི་ཞ་ཡི་འདྲ་ཟིག་ཡིན་ན་ཡི་གེ་ཤེས་གི་འཇུག་རྒྱུ་འཇིག་རྟེན་གྱི་ཤེས་བྱའི་རྩ་བའི་རྨང་གཞི་ཤེས་བྱ་འདི་སོགས་ཞ་ཡི་ངེས་པར་དུ་ཤེས་གི་འཇུག་རྒྱུ་དེ་ཕ་མའི་འགན་འཁྲི་ཡིན་ནི་རེད་དེ་མ་བྱས་དུས་ད་ལྟའི་དུས་རབས་འདིའི་མི་མཚན་ཉིད་ཚང་བ་ཟིག་ཆགས་ཐུབ་ཀྱི་ཡོད་ནི་མ་འུ་ཅག་གི་དུས་ཚོད་འགྱུར་སོང་ནི་རེད་ར་དུས་ཚོད་འགྱུར་སོང་དུས་ན་དེ་ཡིན་དེ་མིན་གྱི་ཧ་གོ་དགོས་ནི་རེད་འུ་ཅག་འཇིག་རྟེན་གྱི་ཕ་མ་ཟིག་ག་སོ་སོའི་ཞ་ཡི་མི་གཅེས་ནི་ཟིག་དཱ་སོ་སོའི་ཞ་ཡི་ཤ་མི་ཚ་ནི་ཟིག་ཡོད་ནི་མ་རེད་ར་ཡོད་ནི་མ་རེད་དཱ།

ཕན་ཚུན་ངག་གི་སྟེང་ནས་གུས་ཞབས་བྱེད་སྟངས་མི་དང་མི་བར་འབྲེལ་བ་བྱེད་སྟངས་མང་ང་ཟིག་སློབ་གྲྭ་འདིའི་ནང་ནས་སློབ་དགོས་ནི་རེད་དེ་དགེ་རྒན་རྣམ་པས་དེའི་དོན་དག་དེ་ཧ་གོ་ནི་ད་བྱ་བཞག་དེ་གྲུབ་ནི་སོང་ཟིག་གི་དེ་ག་ཕ་མ་ཟིག་ཡིན་ན་ཡིན་གཅིག་མིན་གཉིས་ཡིག་ཡིག་རྒྱུགས་ཟིག་མ་འཕྲོད་ན་སློབ་གྲྭ་སོང་ནི་དོན་མེད་ནི་འདྲ་འདྲ་ད་ནི་སློབ་གྲྭ་འཇོག་རྒྱུ་ནི་ལས་བྱེད་ཟིག་ཡག་པ་ཟིག་འོང་རྒྱུའི་དོན་དག་ཡིན་ནི་འདྲ་འདྲ་འདི་ཐམས་ཅད་པོ་དེ་འདང་རྒྱག་ཕྱོགས་གུ་དོག་པོ་དང་འདང་རྒྱག་སྟངས་ཆ་མ་ཚང་བ་རེད་དེ་ཕ་མ་ཟིག་ཡིན་ན་ཡིན་གཅིག་མིན་གཉིས་ཧ་གོ་དགོས་པ་རེད་ཨ། ད་ནི་ད་དགེ་རྒན་དང་སློབ་མ་གཉིས་ཀྱི་བར་ནས་བཤད་ཁ་ཡིན་ན་སློབ་གྲྭ་གི་ནང་གི་བྱ་བཞག་ཡོངས་སུ་རྫོགས་པ་གི་སྙིང་བོ་གང་ཡིན་རེད་སློབ་མ་ཡིན་རེད། སློབ་མ་འདི་མ་འོངས་པ་ན་ཡག་པ་ཟིག་འོང་རྒྱུ་སློབ་སློབ་གླིང་གི་ནང་གི་ལས་ཀ་ཨང་དང་བོ་བརྩི་དགོས་རེད་དེ་རྩོད་པ་ཡོད་ནི་མ་རེད་ར་ལྷག་ཏུ་སློབ་ཆུང་སློབ་འབྲིང་དེ་མིན་ན་ད་སློབ་ཆེན་འདྲ་ཟེར་ན་ནང་ན་སློབ་ཁྲིད་གི་བྱ་བ་འདིའི་ནང་ཞུགས་ནི་ཟིག་དང་ཞིབ་འཇུག་གི་བྱ་བ་ཞུགས་ནི་ཟིག་ཚན་པ་མི་འདྲ་བ་གཉིས་ཡོད་ནི་རེད་དེ། ཞིབ་འཇུག་གི་སྡེ་ཁག་བཟོ་ནི་རེད་དེ་སློབ་ཁྲིད་གི་བྱ་བའི་ནང་མང་བོ་ཞུགས་དགོས་ནི་མ་རེད་ར་དེ་དེའི་ཐད་ནས་རིན་ཐང་གཙོར་བཏང་བཟོ་ནི་རེད། དེ་བས་སོང་ན་སློབ་གྲྭའི་བྱ་བ་གི་ནང་ནས་ཨང་དང་བོ་ལས་ཀ་ཐམས་ཅད་གི་ནང་གི་གཙོ་བོ་གང་རེད་ཟེར་ན། སློབ་མ་ཕྱོགས་སོ་སོ་ནས་བདེ་ཐང་གི་ངང་ནས་ལུས་སེམས་ཐམས་ཅད་པོ་བདེ་ཐང་གི་ངང་ནས་འཚར་ལོངས་བྱུང་རྒྱུ། ཁོ་སློབ་སྦྱོང་གི་ཐོག་སྤྲོ་སེམས་ཡོད་རྒྱུ། དེ་འཕྲོར་སློབ་ཕྲུག་སློབ་མ་མི་འདྲ་བ་རང་རང་གི་ཆོས་ཉིད་དང་གཤིས་ཀ་ཁྱད་ཆོས་མི་འདྲ་གི་ར། དེ་བས་སོང་ན་ཞ་ཡི་ལ་ལ་ཟིག་ག་ཚིག་ཡིད་དུ་འཛང་ནའང་འཚམ་ནི་འདྲ་འདྲ་ལ་ལ་ཟིག་ག་ཡང་ཅིག་བསྟོད་པ་ཡིན་ན་དེ་གི་ཕན་ཐོགས་ནི་འདྲ་འདྲ། མི་རེ་རེ་གི་ཆོས་ཉིད་འདྲ་འདྲའོ་མི་འདྲ་དུས་ཞ་ཡི་རེ་རེ་གི་གཤིས་ཀ་དང་ཆོས་ཉིད་གི་ཐོག་ག་གང་ལ་གང་འཚམ་གི་ཚིག་ཡིད་དུ་རྒྱུས་ལོན་ཡིན་ན། གཙོ་བོ་སློབ་མ་འདི་ཕྱོགས་ཀུན་གྱི་འཚར་ལོངས་ཨེ་ཡོང་བ་ལྟ་རྒྱུ་བོ་དེ་སློབ་ཁྲིད་ནང་གི་ལས་ཀ་ཨང་དང་བོ་རེད། དགེ་རྒན་དང་དེ་གི་སློབ་ཁྲིད་ལམ་ལུགས་དང་སློབ་ཁྲིད་སྒྲིག་སྟངས་དང་སྦྱོར་སྟངས་ཡོངས་སུ་རྫོགས་པ་དང་རྩ་བའི་ལས་ཀ་དེ

སློབ་མ་ཐམས་ཅད་པོ་མེ་ཏོག་གི་ལྡུམ་ར་འདྲ་འདྲ་ཟེར་ན། མེ་ཏོག་དེ་ཡར་ར་ཡག་པ་ཟིག་འཚར་ལོངས་བྱུང་དགོས་ན་སྐབས་རེ་དུས་ཐོག་ལ་རླུང་རྒྱག་དགོས་སྐབས་རེ་དུས་ཐོག་ཉི་མ་ཤར་དགོས་སྐབས་རེ་དུས་ཐོག་ཆུ་བླུགས་དགོས་ར་ཆུ་བླུགས་ཡ་མང་དྲགས་ན་ནི་རུལ་འགྱོ་གི། ཆུ་མ་བླུགས་ཡ་ཉི་མ་ཤར་རྒྱུ་མང་དྲགས་སོང་ན་སྐམ་འགྱོ་གི་ར། དུས་ཡུལ་གྱི་གནས་ལུགས་དང། ཕྱི་རོལ་ཡུལ་གྱི་སྐྱེ་དངོས་སྐྱོང་བའི་གནས་ལུགས་དང། མི་གཅིག་གི་ཞ་ཡི་ཆ་ག་སྐྱོང་དགོས་ནའི་གནས་ལུགས་གཉིས་ཀ་གཅིག་པ་གཅིག་རྐྱང་ཡིན་རེད་ར།

མཉམ་བཞག་ཏུ་ནི་སློབ་མ་རྣམས་ལ་སྐད་ཆ་སྒྲ་གཙང་བ་སྒྲོས་དག་པ་གསལ་བ་དུ་བྱེད་རྒྱུ་དེ་ཤིན་ཏུ་གལ་ཆེན་པོ་ཟིག་ཡིན་ཟེར། གལ་ཆེ་བ་ག་ལས་ཡིན་ནམ་ཚར་ལོངས་ཤོང་ངོ་ནི་སྐལ་བ་ཁུར་གི་སེམས་དེ་མེ་ལོང་དྭངས་མོ་ཟིག་འདྲ་ཟིག་རེད་ད། ཐ་སྙད་དག་མོ་ཟིག་གང་ནའང་བླངས་ན་དུ་སེར་བ་ཁུར་གི་མེ་ལོང་གི་ནང་ནས་ཧར་ར་ཧོར་འཇོག་ནས་ཤར་འཇོག་ནས། དེ་མོ་བཞིན་དུ་སློབ་ཕྲུག་གི་སྐབས་སུ་སྒྲ་དག་སྒྲོས་གཙང་བཟོ་བྱེད་རྒྱུ་དེ་ནག་པང་གི་ཐོག་ལ་ཡི་གེ་ཟིག་བྲིས་ནའང་ཡི་གེ་དག་གསལ་བོ་སྐྱོན་མེད་དྲང་མོ་དེ་འདྲ་ཟིག་བྲིས་ན་ནག་པང་གཟུགས་འདུག་གི་ཡོད་དུས་ད་ད་ལྟ་ང་ཚོ་འདི་མོའི་ལུང་བ་འདྲ་ཟིག་ཡིན་ན་ང་ཚོ་ཕྱོགས་གཅིག་ནས་ད་ལུང་བ་ཁུག་ཀྱོག་འདྲ་ཟིག་རེད་ར། དེ་ཡིན་སོང་ད་སློབ་གྲྭ་ཟིག་གི་ནང་ནས་ནག་པང་གི་ཐོག་ནས་ཡི་གེ་བྲིས་ན་ནག་པང་ཟེར་གི་ཡོད་དུས་སློབ་མ་རྣམས་ལ་མཚོན་ན། ཤེས་བྱའི་གནས་ལུགས་ཐམས་ཅད་ད་རྒྱུས་ལོན་བྱེད་ས་གི་སྡིངས་ཆ་དེ་རེད།

རྣལ་འབྱོར་རྟོགས་པ་མཐོན་པོ་དེ་མོ་ཡིན་ན་ཐ་སྙད་ལས་འདས་པའི་བསམ་པ་སླེབས་ཀྱི་ཡོད་ནི་རེད་མ་གཏོགས་ང་ཚོའི་བསམ་བློ་དང་མང་ཆེ་བ་ཟིག་སྐད་ཆ་དང་ཐ་སྙད་ཀྱི་ནང་ནས་བསམ་བློ་བཏང་གི་ཡོད་དུས་སྐད་ཆའི་ལམ་ནས་གསལ་བོ་ཟིག་ཡོང་གི་མེད་དུས་ནས་ཁིར་ཀྱི་བསམ་བློ་ཡང་གསལ་བོ་ཟིག་ཡོང་གི་ཡོད་མ་རེད་དེ་གཉིས་ཀ་སྒྲ་རྟོག་ཡུལ་ལ་འཇུག་ཚུལ་མཚུངས་ཀྱི་ཡོད་དུས་བྱིས་པ་རྣམས་ལ་སྐད་ཆའི་ནུས་པ་གསོ་སྐྱོང་རྒྱག་རྒྱུ་ཧ་ར་སྐད་ཆ་དག་མོ་བཤད་རྒྱུ་དེ་གཅིག་རེད་གཉིས་ནས་ནམ་རྒྱུན་བྱིས་པ་རྣམས་ལ་ཕན་ཚུན་གཅིག་གིས་གཅིག་ཁ་བརྡ་ཡིན་ནི་སྐད་སྒྲ་དག་མོ་བཤད་རྒྱུ་དགེ་རྒན་གྱིས་ཡང་དང་ཡང་དུ་རམ་འདེགས་བྱེད་དགོས་གི་ཨོ་སི

ལོ་ལོན་གྱི་ཞ་ཡེས་སྐད་ཆ་བསམ་ན་སྐད་ཆ་འཇིག་རྟེན་གྱི་ཆོས་ཉིད་དང་མཐུན་པ་ཚད་དང་ལྡན་པ་ཟིག་ད་དེང་སང་ཞ་ཡེས་གཅིག་གི་ཁ་ནང་ནས་རྒྱ་སྐད་ཅག་གཅིག་ཟིག་འོང་ཙི་གི་དེ་ཧ་ར་རྒྱ་སྐད་འགྲེལ་བཤད་བྱེད་དཀའ་ཡིན་སྙིང་ཡིག་ཏུ་བཤད་ན་དེ་བས་འབྱོར་བ་གི་དེང་སང་ང་ཚོས་བྱིས་པའི་ནུས་པ་འཕྲོ་བརླག་གཏོང་དགོས་ནི་དེ་མི་རིགས་ཀྱི་སྐད་ཆ་མ་རེད་ར། མི་རིགས་ཟེར་རྒྱུ། རྒྱ་སྐད་ཟེར་རྒྱུ་ང་ཚོ་མཚོན་ན་སྐད་ཆ་གཞན་པ་ཟིག་རེད་སྐད་ཆ་གཉིས་པ་ཟིག་རེད་དེ། མ་འོངས་པ་ན་ཚད་ལྡན་ཤེས་ནི་ཨ་ཡོང་ནི་རེད་མི་ཤེས་ནི་ཨ་ཡོང་ནི་རེད་ཚད་ལྡན་ཟིག་ཤེས་བཞག་ན་འཇོན་ཐང་རེད་མ་ཤེས་ན་མ་ཤེས་ནི་རེད་སྐད་རིགས་གཞན་པ་ཟིག་རེད།

ད་རྒྱ་ཡིག་རྒྱ་སྐད་འདི་ཅག་གཅིག་ཙི་བཀོལ་ཆོག་གི་ཁྲིན་ཏུ་ཟིག་ལ་སོང་ན་སྨན་ཁང་ནད་ལྟ་ཐུབ་གི་ད་འདི་ཅག་གཅིག་བཀོལ་ཆོག་ཙི་རེད་ད་བོད་ཡིག་སྐད་འདི་ཅག་གཅིག་ཀྱང་བཀོལ་མི་ཆོག་གི་དེ་ཡིན་སོང་ན་རྒྱ་ཡིག་རྒྱ་སྐད་འདི་ཤེས་དགོས་གི་བསམ་ནས་དེ་མོ་འདང་རྒྱག་མཁན་ཡོད་ནི་རེད་ར་དེ་གནས་ལུགས་ཟིག་ཡོད་ནི་རེད་གནས་ལུགས་ངའི་གཏན་ནས་མེད་གི་ཙི་འདི་མིན་ང་ཚོའི་ཉམས་མྱོང་གི་ཐོག་ནས་བལྟས་ན་གནས་ལུགས་ཡོད་ནི་རེད་ད་གནས་ལུགས་ཆུང་ཆུང་ཟིག་རེད་གནས་ལུགས་ཆེ་ས་ཟིག་ནས་བལྟས་ན་དེ་མོ་ཟིག་མ་རེད། དེ་ཆི་ཟིག་ཡིན་ནི་རེད་ཟེར་ན་རང་གི་ཕ་སྐད་མ་ཡིག་གི་ཐོག་ནས་ཡོན་ཏན་ཟིག་ག་གཏིང་ཟབ་མོ་ཟིག་བྱེད་ཟེར་གི་དེ་ཡོན་ཏན་དེ་ཚུགས་ཐུབ་པ་ཟིག་ག་མཐོན་མོ་ཟིག་ཡོང་ནི་རེད་ད། ང་ཚོས་ཆུང་དུས་ནས་བྱིས་པ་ལོ་ད་བདུན་གྱི་བརྒྱད་གི་བཅུ་ཀ་ཟིག་ག་ཐོན་ཚར་ཕྱིན་ཟིག་ག་སྐད་རིགས་གཉིས་པ་ཟིག་གི་ཐོག་ནས་གཅིག་གི་མཐོན་མོ་ཟིག་ག་ཟེར་རྒྱུ་གཅིག་གི་དཀའ་མོ་ཡིན་ནི་རེད་ད་དངོས་གནས་དྲང་གནས་བྱས་ན་ང་རང་གི་ཕ་སྐད་མ་ཡིག་དག་གཞིར་བཟུང་དུ་ནི་དེའི་སྟེང་ནས་བརྡ་སྤྲོད་གི་ཡོན་ཏན་རྩོམ་རིག་གི་ཡོན་ཏན་ད་རུང་བ་ན་དེང་རབས་ཀྱི་ཚན་རིག་གི་ཡོན་ཏན་ལ་སོགས་པ་རང་གི་ཕ་སྐད་མ་ཡིག་གི་ཐོག་ནས་སློབ་རྒྱུ་ཤིན་ཏུ་གལ་ཆེན་པོ་ཡིན་ནི་རེད། གི་ཅི། ཕ་མ་ཡིན་ན་མང་ཆེ་བ་ཟིག་གི། ད་ཞ་ཡི་དེ་ཚོ་ཅིག་རྩིས་དངོས་རྫས་གསུམ་དེང་སང་ཅིག་རྫས་འགྱུར་ཟེར་རྒྱུ་ན་འདྲ་རྩིས་རིག་ཟེར་རྒྱུ་ན་འདྲ་འདི་ཆེན་པོ་རྒྱ་སྐད་ཀྱིས་ཁྲིད་ན་རྒྱ་སྐད་ད་ཟིག་གི་རེད་ཕན་ཐོགས་གི་ཟེར་ན་ན་འདྲ་དེ་མོ་ཡོང་གི་ཡོད་ནི་རེད་ར། དེ་དངོས་གནས་དྲང་གནས་བྱས་ན། དེ། གཏན་ནས་ཡིན་ནི་མ་རེད། རྩིས་རིག་ཟེར་གི་འདུག་ཇོ་དག་གནས་ལུགས་ཟེར་ནི་རེད་ད།

བོད་གི་ས་ཆ་མཐོ་སྒང་གི་མྱི་འདི་ཐམས་ཅད་པོ་རྩིས་རིག་སློབ་རྒྱུ་གི་ཕྲ་ཕུང་དུ་མེད་ཁ་ཟེར་ཡིས་འདི་ཆིག་གི་རྩིས་རིག་གཏན་ནས་མི་ཤེས་གི་དང་འདི་ཆིག་གི་མྱི་གཅིག་གི་ནང་ནས་རྩིས་རིག་དུ་མི་ཤེས་རྒྱུ་གི་ནི་དོན་ཟེར་བའི་ལྡོག་གི་ཨ་འཐས་འཛིན་རེད། དངོས་གནས་དྲང་ནས་བཤད་ན་རྩིས་རིག་མི་ཤེས་རྒྱུ་ད་ལྟའི་གི་སློབ་གསོའི་ལམ་ལུགས་འདི་རེད། དེང་སང་ཐབས་ལམ་དང་ཐབས་ལམ་གཉིས་ཟེར་རྒྱུའི་བོད་གི་སྐད་ཡིག་དང་བོད་སྐད་ཁེར་བོའི་ཐོག་ནས་ཁྲིད་ནས་གཞན་པ་ཐམས་ཅད་པོ་རྒྱ་སྐད་ཀྱི་ཐོག་ནས་ཁྲིད་ནས་དེ་ནི་ཡང་ཐབས་ལམ་གཉིས་པ་ཟེར།

དེ་ཡིས་སོང་ན་སྐད་ཆ་བྱ་ཐག་ཟིག་ཤི་གོ་ཟིག་ནས་སྐད་ཆ་དུ་མཐར་ཐུག་སོང་ན་རང་གི་ཕ་སྐད་མ་སྐད་དེ་ཡིན་དགོ་ནི་རེ་ད་ར་དོན་དངོས་ཆེད་ཀྱི་སློབ་གྲྭའི་ནང་གི་གལ་ཆེན་པོ་ཟིག་སློབ་གྲྭའི་ནང་གི་སློབ་གསོ་ཟིག་ཏུ་ཡིན་གཅིག་མིན་གཉིས་སང་ཉིན་རྒྱུགས་གི་ཐོག་ག་ཆི་ཟིག་དགོ་གི་ཤོག་གུའི་ཐོག་ག་ཆི་ཟིག་ཡོང་གི་དེ་རྐྱང་རྐྱང་མདང་རྒྱག་མི་ཉན་གི་ར་དེ་འདང་རྒྱག་དགོ་ནི་རེ་ད་ང་ཚོའི་ལམ་ལུགས་དུ་བཀོད་པ་ཡོད་ནི་མ་རེ་ད་ང་ཅག་ཁང་བ་ཟིག་ག་མི་གཅིག་ཅན་ཟིག་གི་རྐུབ་ན་ཡོད་ན་འགི་ཅག་གི་ཧོང་བོ་རང་མཐོང་བ་མི་གཅིག་ད་སྐར་མ་བདུན་ཅུ་ཡོད་ན་འགི་ཅིག་མགོ་དགུ་རུ་འཇོག་དགོ་ནི་མི་མགོ་ཡེ་ར་བྱེད་དགོ་རྒྱབ་དུ་ཁང་བ་རྒྱག་ནི་རེ་ར

གཞི་དྲུག་གི་ལོ་ཙཱ་ཕར་ཕྱིན་གཅིག་རྫོགས་བཞག་ནི་རེད་དམག་འཁྲུག་སྤྱི་ཚོགས་ངོ་ཤེས་ར་བོ་འཇོག་ཐུབ་ནི་རེད་དོན་དམ་པའི་སློབ་སྤྱི་དམ་པ་བདེ་སྡོད་ནི་མ་རེད་དེའི་སློབ་སྤྱི་དམ་པ་བོའི་རང་གི་སློབ་ཆེན་དུ་རྒྱ་ནག་གི་སློབ་གསོའི་ལོ་རྒྱུས་ཀྱི་ཐོག་གི་ངོ་མཚར་ཆེན་པོ་ཟིག་ལ་བརྩི་གི་ཡོད་ནི་རེད་ཧ་ལས་པ་དངོས་གནས་དྲང་ནས་གི་ཕྱོགས་གི་ནས་ཁྱད་ཆོས་ཅན་ཟིག་ལ་བརྩི་ནི་རེད་འཛམ་གླིང་གི་ལོ་རྒྱུས་ཀྱི་སྟེང་གི་ཆེས་དབུལ་བའི་སློབ་ཆེན་ཟིག་ཡོད་ནི་རེད་ཆ་རྐྱེན་ཆི་ཟིག་ཡོད་ནི་མ་རྩྭ་ཁང་ཏག་ཏག་རྩྭ་ཁང་ཏག་ཏག་གི་ནང་ནས་བསྡད་ནི་ཡིན་ནི་རེད་ཤེས་རིག་སློབ་སྦྱོང་གི་ཐོག་ནས་དངོས་གནས་དྲང་ནས་གྲུབ་འབྲས་ལེན་མྱོང་ནི་རེད་ཟེར་ན

རིག་པ་གསལ་ནི་རེད་ཞ་ཡི་མང་ཆེ་བ་ཟིག་ཕུགས་བསམ་ཡོད་ནི་རེད། རྗེས་མ། རྩོམ་རིག་གི་སློབ་དཔོན་ཆེན་པོ་ཆགས་ཆོག་ནི་རེད་ཆགས་མི་ཆོག་གི་རྒྱུ་མཚན་གང་ཡང་ཡོད་ནི་མ་ར་འཛམ་བུ་གླིང་གི་ནོ་བེལ་གི་རྩོམ་རིག་གི་བྱ་དགའ་ལེན་མཁན་ང་ཚོའི་ལུང་བ་འདིའི་ནང་ནས་མི་སྐྱེ་སུས་ཀྱང་ཐག་བཅད་ཐུབ་ནི་མ་རེད། འཛམ་གླིང་གི་དམངས་གཙོ་དང་རང་དབང་ཞི་བདེ་ལ་ཕན་ནུས་འདོན་མཁན་གྱི་སྐྱེས་བུ་རླབས་ཆེན་པོ་ང་ཆོའི་འདི་ནས་སྐྱེ་མི་ཆོག་གི་རྒྱུ་མཚན་གང་ཡང་ཡོད་ནི་མ་རེད། ཚན་རིག་མཁས་ཅན་གསར་གཏོད་ཀྱི་བློ་གྲོས་ཅན་གི་མཁས་པའང་ང་ཚོའི་འདི་ནས་སྐྱེ་སྲིད་ཀྱི་རེད། གནའ་རབས་ཀྱི་སྲོལ་རྒྱུན་གྱི་བོད་ཀྱི་མཚན་ཉིད་ཀྱི་གཞུང་ལུགས་དུ་སོང་མཁས་པའང་ང་ཚོའི་འདི་ནས་སྐྱེས་ཆོག་ནི་རེད་ང་ཚོའི་གཞོན་ནུ་ཐམས་ཅད་པོ་བྱིས་པ་ཆུང་ཆུང་ཐམས་ཅད་པོ་དུ་མེ་ཏོག་ཁ་གད་ནི་འདྲ་ཟིག་རེད་ར་འདི་ཡིན་ན་མ་འོངས་པ་དེ་ལྟ་བུ་ཟིག་སོ་སོ་ཆགས་རྒྱུའི་ཕུགས་བསམ་ཟིག་དགོ་ནི་རེད་ར་ང་དེ་མི་ཆེན་པོ་ཟིག་ཡོང་ཐུབ་ང་རྗེས་མ་འཛམ་བུ་གླིང་ལ་སྐད་གྲགས་ཅན་ཟིག་གི་མྱི་ཟིག་ལོག་དགོས་བོད་གངས་ཅན་ན་སྐད་གྲགས་ཅན་ཟིག་གི་མྱི་ཟིག་ལོག་རྒྱུ་ཡིན་ནི་སོ་སོའི་མི་སྒེར་དང་ཁྱིམ་ཚང་ཡུལ་ལུང་དང་བཅས

ཆེ་ས་ནས་བཤད་སོང་ན་མི་རིགས་གཅིག་གི་འགན་འཁྲི་དང་དེ་ཡང་འབྲེལ་བ་ཡོད་ནི་རེད་ར། སྤྱི་མཐུན་གི་ལས་ཀྱི་དབང་གི་འཇིག་རྟེན་གི་སྲོག་ཆགས་ལ་ལ་ཟིག་ཁེར་ཀ་ཁེར་ཡིན་འདུག་ནི་རིགས་ཡོད་ནི་རེད་བསེ་རུ་ལྟ་བུ་རེད། ལ་ལ་ཟིག་ཁོ་ཡིན་གཅིག་མིན་གཉིས་རོགས་རོགས་ཡིན་འདུག་ནི་རེད་དཔེར་ན་རྐྱང་ལྟ་བུ་ཟིག་རེད་ཁོ་རྐྱང་འདྲ་ཟིན་ན་ལྷན་གཅིག་ག་ཁྱུ་ཁྱུ་ཡིན་ནི་འགྱོ་གི་འདུག་ཅོ་རྒྱལ་ཁབ་གི་སྤྱི་ཁྱབ་སྡོད་ཟེར་ནི་མ་རེད་ཁྲིམས་གི་སྡོད་ཟེར་ནི་མ་རེད་རིག་གནས་གི་སྡོད་ཟེར་ནི་མ་རེད་ཁུ་རུག་ཅན་ག་ཁྱོད་གཉིས་གི་ལྷན་ན་ཚོགས་ཁ་ཡིན་མ་བསྡད་ན་འཚོ་བ་རོལ་ཤེས་ནི་མ་རེད་ཨང་ལ་ལ་ཟིག་ཁོ་ཁེར་ཡིན་འདུག་ནི་རེད་སྲོག་ཆགས་གི་རིགས།

སློབ་ཚན་འདི་བཟོས་ན་དགེ་རྒན་གྱི་སྒྲིག་འཛུགས་ཀྱི་སྟེང་ནས་བསྟེན་ནི་འགྱོ་གོ་ནི་རེད་ད། གཙོ་བོའི་ནང་གི་གཙོ་བོ་བྱིས་པ་ཅིག་གི་ངོ་ཆགས་དགོས་ཀྱང་རང་དགར་གྱི་ངང་ནས་སློབ་སྦྱོང་ང་སྤྲོ་ནས་རྗེས་མ་སློབ་གྲྭའི་ནང་ནས་མཐར་ཕྱིན་ན་ད་རུང་རྗེས་ན་སྦྱང་ནས་འགྱོ་མཁན་འདི་ཞིག་ག་ཆགས་རྒྱུ་གལ་ཆེན་པོའི་ནང་གི་ཆེན་པོ་ཡིན་ནི་རེད། དེ་ཡིན་སོང་ན་ད་དི་འདྲ་ཟིག་ཡིན་ན་གཙོ་བོའི་ནང་གི་གཙོ་བོ་ངི་ཆིས་ཕམ་ཁ་གང་ནས་ཟོས་འདུག་ཡོད་ནི་རེད་ཟེར་ན་ཆུང་ཆུང་ཡིན་དུས་ཕྱི་གླིང་འདི་ཚོའི་ཞ་ཡི་ཆུང་ཆུང་ཆུང་ཆུང་ཡིན་དུས་ནི་དཔེ་ཆ་དགའ་རྒྱུ་གི་བག་ཆགས་འཇོག་ནི་རེད་དཔེ་ཆ་འགའ་ཅིག། དཔེ་ཆ་དགའ་རྒྱུའི་བག་ཆགས་ཆི་གཟོ་འཇོག་ནི་རེད་ཟེར་ན། བྱིས་པ་ཆུང་ཆུང་ཆུང་ཆུང་དུས་ད་ལྟ་འདུག་ཡི་གེ་ཟེར་ན་ཁྱོད་ཚོས་གང་ཞིག་གདའ་རྩ་བ་ཉིད་ནས་མི་ཤེས་ནི་ཀ། དཔེ་ཆ་གི་ཐོག་སྦྲང་རྩི་བྲིས་ནས་ད་ཞ་ཡི་ལྕེ་གིས་ལྡག་ག་འཇུག་ན་ཞ་ཡི་ཆུང་ཆུང་དུས་ཞ་ཡི་གི་ཆུང་དུས་གི་སེམས་ན་དཔེ་ཆ་ཟེར་རྒྱུ་འོ་ཏོ་ལྕེ་གིས་ལྡག་ན་མངར་མོ་ཟིག་ཏོ་ཡི་ཧོ་ཟིན་བསམ་ན་བྱིས་པ་ཆུང་ཆུང་དུས་ནས་དཔེ་ཆ་དགའ་ག་འཇུག་ནི་རེད།

དེའི་ཐོག་སོང་ན་སྤྱིར་ངེད་ཆ་ག་བོད་བོད་གི་ཐོག་ནས་བྱིས་པའི་དང་སེམས་ཁམས་དང་འཚམ་པའི་བྱིས་པ་སྤྲོ་སྣང་འདྲེན་པའི་རི་མོ་དང་ནང་དོན་དེ་ནི་ཡི་གེ་ཡོད་མཁན་གྱི་དཔེ་ཆ་ཧ་ཅང་གི་དཀོན་པོ་རེད། རེད་ད་དེང་སང་སྒྲུང་དང་གཏམ་རྒྱུད་དང་དཔེ་ཆ་ང་ཆུང་བ་རི་མོ་གི་ལམ་ནས་བྲིས་བཞག་ནས་དཔེ་ཆ་གང་ལ་གང་འཚམ་དུ་ཡོང་གི་ཡོད། ཡིན་གཅིག་མིན་གཉིས་ངུ་བསྐྱིས་ན་དེ་འདྲའི་གི་དཔེ་ཆ་འབད་པའི་སྒོ་ནས་བཙལ་ནས་ད་གང་ས་གང་ང་ད་ཡར་ར་མཚོ་སྔོན་ཕྱོགས་ནས་ཕར་ར་མཚོ་སྔོན་ཕྱོགས་ནས་ཡིན་ན་རེད་མར་ར་ཁྲེང་ཏུའུ་སོགས་ཡིན་ན་རེད་ལྷ་ས་སོགས་ཡིན་ན་རེད་གང་ནས་ཡིན་ན། བྱིས་པའི་སེམས་ཁམས་དང་འཚམ་པའི་ཀློག་དེབ་ནང་གི་མདོག་དང་རི་མོ་ཡག་པ་ཡོད་ནི་ཨ་དེབ་ཆེན་པོ་དཔེར་ན་འདི་ཨ་ན་དཔེ་ཚོགས་ལྟ་བུ། དེ་འདྲའི་གི་ཀློག་དེབ་མང་ང་བསྒྲིགས་ན་ད་ཀློག་དེབ་མང་ང་བྱེད་རུང་ན་རང་བཞིན་གི་དེ་རི་མོ་ད་ད་སོགས་དེ་ཁོང་ཚོ་སྤྲོ་སྣང་ཡོང་རྒྱུ་རེད་བསམ་གི་ཁོང་ཚོ་སྤྲོ་སྣང་ཐོང་ངོ་དུ་དེ་ཤིག་བྱ་བ་ཡི་གི་ནི་ད་ད་ནི

དེ་ན་བདག་གི་ཅག། དེ་རིང་གི་ད་ལྟའི་ཙམ་ཡི་བཀྲ་ཤིས་བདེ་ལགས། ཨོ་ཡ།